གངས་ལྗོངས་ཕྱི་ནང་གི་གསན་མཁན་ལྷན་རྒྱས་ཚོ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་བོད་ཟླ་བཅུ་གཉིས་པའི་ཚེས་ཉེར་གསུམ་དང་ཕྱི་ལོ་ཉིས་སྟོང་ཉེར་བཞི་ལོ་ཟླ་གཉིས་པའི་ཚེས་གསུམ་རེས་གཟའ་སྤེན་པ་རེད། དེ་རིང་གི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གྱིས་ངོ་སྤྲོད་དང་རྒྱང་སྒྲོག་བྱེད་རྒྱུ་ཡིན། གསན་མཁན་རྣམ་པ་ཚོ་དེ་རིང་གི་ལེ་ཚན་ཁག་ཐོག་མར།

ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཕྱི་ཟླ་གཉིས་པའི་ཚེས་གཅིག་ཉིན་རྒྱ་ནག་གཞུང་གིས་དེ་སྔ་ཉིས་སྟོང་བཅུ་དགུ་ལོར་རྒྱལ་ཁབ་ཁ་བྲལ་དང་སྤྱི་ཚོགས་ཟིང་འཁྲུག་བསླངས་པའི་ཉེས་མིང་འོག་ལོ་བཞི་དང་ཟླ་དྲུག་གི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པའི་རྔ་བ་སྣང་ཞིག་དགོན་པའི་དགེ་འདུན་པ་རིན་ཆེན་ཚུལ་ཁྲིམས་ལགས་རྒྱ་ནག་ཁྲིན་ཏུའུ་མེན་ཡང་བཙོན་ཁང་ནས་བཙོན་འཇུག་དུས་ཡུན་ཚང་ནས་གློད་གྲོལ་བཏང་ཡོད་པ་དང་ད་ལྟའི་ཆར་ཁོང་ཁ་ཤུལ་སྡེ་བའི་རང་ཁྱིམ་དུ་འབྱོར་ཡོད་པ་ལས་འཕྲོད་བསྟེན་གནས་བབ་དང་ཞིབ་ཕྲའི་གནས་ཚུལ་བཤད་ན་སྟབས་བདེ་མིན་སྐོར་ཁོང་དང་འབྲེལ་ཡོད་བོད་མི་གཉིས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་སྐབས། ཚེས་གཅིག་ཉིན་རིན་ཆེན་ཚུལ་ཁྲིམས་ལགས་རང་ཁྱིམ་དུ་འབྱོར་ཡོད་པ་དང་ད་ལྟའི་ཆར་མུ་མཐུད་ནས་ལྟ་རྟོག་ཡོད་པས་གནས་ཚུལ་ཞིབ་ཕྲ་བཤད་ཐུབ་མེད་ཚུལ་གོང་ཞུས་བོད་མི་གཅིག་གིས་འགྲེལ་བརྗོད་གནང་བྱུང། དགེ་འདུན་པ་རིན་ཆེན་ཚུལ་ཁྲིམས་ལགས་རྒྱ་ནག་ཉེན་རྟོག་པས་ཉིས་སྟོང་བཅུ་དགུ་ལོར་མདོ་སྨད་རྔ་བ་སྐོར་མདོ་ས་ཚིགས་ནས་འཛིན་བཟུང་བཙན་འཁྲིད་བྱས་རྗེས་ལོ་གཅིག་ལྷག་གི་རིང་ཆབ་སྲིད་སློབ་གསོ་སྐོར་དགོས་སྐོར་བརྗོད་ནས་བཀག་ཉར་འོག་བཞག་སྟེ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཟླ་གསུམ་པར་ཁྲིམས་ཀྱི་འགྲོ་རིམ་དང་ནང་མིས་ཉེས་མིང་ཚུན་མི་ཤེས་པའི་གནས་སྟངས་འོག་ཁོང་ལ་རྒྱལ་ཁབ་ཁ་བྲལ་དང་སྤྱི་ཚོགས་ཟིང་འཁྲུག་གི་ཉེས་མིང་འོག་ཁྲིམས་ཐག་བཅད་ནས་རྒྱ་ནག་ཁྲིན་ཏུའུ་མེན་ཡང་དུ་བསྐྱལ་བ་རེད། རྒྱ་ནག་གཞུང་གིས་དགེ་འདུན་པ་རིན་ཆེན་ཚུལ་ཁྲིམས་ལགས་འཛིན་བཟུང་བྱས་དོན་གཙོ་བོ་ཁོང་གིས་དེ་སྔ་བོད་ཀྱི་སྐད་ཡིག་ཐོབ་ཐང་སྐོར་གྱི་ཡིག་ཆ་འགྲེམས་སྤེལ་དང། པཎ་ཆེན་རིན་པོ་ཆེ་མཆོག་གི་སྐོར་གཏམ་བཤད་སྤེལ་ནས་རྒྱ་ནག་གཞུང་གིས་ཐེངས་གསུམ་ཙམ་ལ་ཉེན་བརྡ་བཏང་ཡོད་པ་འབྲེལ་ཡོད་ནས་བརྗོད་ཡོད་པ་རེད་ལ་ཁོང་གིས་དེ་སྔ་འཛིན་བཟུང་མ་བྱས་གོང་རྩོམ་ཡིག་ཁག་ཅིག་བྲིས་པའི་ནང་དུ་པཎ་ཆེན་སྐུ་ཕྲེང་བཅུ་པ་མཆོག་གི་སྐུ་པར་མཉམ་དུ་ང་ཚོས་ཁྱོད་ལ་རྗེས་དྲན་དང་མྱ་ངན་བྱེད་དོན་ནི་ཁྱེད་ཉིད་ང་ཚོའི་སྡུག་བསྔལ་དང་ན་ཟུག་གི་ཆེད་དུ་སྐུ་གཤེགས་སོང་བས་ཡིན་དང་ཡང་ཁོ་བོའི་མི་ཚེ་འདི་གནད་འགག་ཅིག་ཏུ་ངོས་འཛིན་བྱེད་བཞིན་མེད་ལ་ཇི་ཙམ་ནུས་པའི་བར་མི་བུའི་ཐོབ་ཐང་དང་མི་རིགས་ཀྱི་གནས་སྟངས་ཆེད་དུ་བརྩོན་པ་བྱེད་ཀྱི་ཡིན་སོགས་བྲིས་ཡོད་པ་རེད། རིན་ཆེན་ཚུལ་ཁྲིམས་ལགས་ནི་ཁ་ཤུལ་སྡེ་བའི་གཉེར་བ་ཚང་ཞེས་པའི་ཞིང་པའི་ཁྱིམ་ཚང་དཀྱུས་མ་ཞིག་ཏུ་སྐྱེས་ཤིང་ཁོང་དགུང་ལོ་དྲུག་ཙམ་ནས་རྔ་ཡུལ་གྱི་བོན་དགོན་ཆེ་ཤོས་སྣང་ཞིག་དགོན་པར་ཆོས་ཞུགས་བྱས་ཏེ་དགོན་པ་དེའི་སྔགས་ཀྱི་འཛིན་གྲྭ་ནས་ཐོན་ཡོད་པ་རེད། རྒྱལ་སྤྱིའི་མ་དངུལ་ཐེབས་རྩ་ཁང་གིས་རྒྱ་ནག་གི་དཔལ་འབྱོར་གནས་སྟངས་ཉི་ཤུ་རྩ་བརྒྱད་ལོའི་བར་དུ་མུ་མཐུད་ནས་ཇེ་དལ་ལ་འགྲོ་རྒྱུ་ཡིན་པ་ཚོད་དཔག་བྱས་ཡོད་གི། རྒྱལ་སྤྱིའི་མ་དངུལ་ཐེབས་རྩ་ཁང་གིས་རེས་གཟའ་པ་སངས་ཉིན་སྤེལ་བའི་སྙན་ཐོའི་ནང་རྒྱ་ནག་གིས་ཐོན་སྐྱེད་ཉམས་ཆག་དང་མི་འབོར་བགྲེས་སོང་ཅན་དུ་འགྱུར་བཞིན་པའི་གནད་དོན་ལ་གདོང་ལེན་བྱེད་བཞིན་ཡོད་ལ་མ་འོངས་པའི་ལོ་ཤས་སུ་རྒྱ་ནག་གི་དཔལ་འབྱོར་ད་དུང་ཡང་མུ་མཐུད་ནས་ཇེ་དལ་ལ་འགྲོ་རྒྱུ་དང་ཐོན་སྐྱེད་ནུས་ཤུགས་ཆུང་བ་དང་མི་འབོར་བགྲེས་སོང་ཅན་སོགས་ཀྱི་རྒྱུ་རྐྱེན་གྱིས་ཉིས་སྟོང་ཉི་ཤུ་རྩ་བརྒྱད་ལོར་ཐོན་དུས་རྒྱ་ནག་གི་དཔལ་འབྱོར་འཕེལ་ཚད་དེ་བརྒྱ་ཆ་གསུམ་དང་གྲངས་ཆུང་ལྔ་མར་ཆག་རྒྱུ་ཡིན་ཞིང་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་ཀྱི་མདུན་ལྗོངས་ལ་ངེས་གཏན་མེད་པའི་རང་བཞིན་ཧ་ཅང་ཆེན་པོ་ཡིན་ཞེས་བཀོད་འདུག་རྒྱལ་སྤྱིའི་མ་དངུལ་ཐེབས་རྩ་ཁང་གིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་རྒྱ་ནག་གི་དཔལ་འབྱོར་འཕེལ་ཚད་དེ་བརྒྱ་ཆའི་བཞི་གྲངས་ཆུང་དྲུག་ཏུ་ཚོད་དཔག་བྱས་ཡོད་པ་རེད། རྒྱ་ནག་གི་དཔལ་འབྱོར་ཇེ་དལ་ལ་འགྲོ་རྐྱེན་གཙོ་བོ་ཞིག་ནི་ས་ཞིང་དང་ཁང་པ་ཁྲོམ་ར་ལོ་མང་རིང་ཉམས་ཆག་ཏུ་སོང་བ་དང་ས་ཁང་ལས་རིགས་ནི་རྒྱ་ནག་གི་དཔལ་འབྱོར་གྱི་སྲོག་ཤིང་ཡིན། ས་ཁང་ལས་རིགས་ཉམས་ཆག་ཆེན་པོ་སོང་བ་དེས་རྒྱ་ནག་གི་དངུལ་རྩའི་མ་ལག་གི་བུ་ལོན་ལའང་གནོད་པ་ཡོད་པར་སྙན་ཐོ་ནང་བཀོད་འདུག་ས་ཁང་གི་ཚོང་ལས་ཆེ་གྲས་ཧིན་དཱ་ཨ་སྒོར་དུང་ཕྱུར་སྟོང་ཚོ་གསུམ་ལྷག་གི་བུ་ལོན་ནང་ལྷུང་ནས་རེས་གཟའ་ཟླ་བའི་ཉིན་ཧོང་ཀོང་གི་ཁྲིམས་ཁང་ཞིག་གིས་ཕྱིའི་རྒྱལ་ཁབ་ཁག་ན་ཡོད་པའི་ཧིན་རྡ་གི་རྒྱུ་ནོར་ལ་ཞིབ་རྩིས་རྒྱག་དགོས་པའི་བཀའ་བཏང་ཡོད་པ་རེད། རྒྱལ་སྤྱིའི་མ་དངུལ་ཐེབས་རྩ་ཁང་གིས་ས་ཁང་ཁྲོམ་ར་མུ་མཐུད་ནས་ཉམས་ཆག་ལ་སོང་ཚེ་དེ་ཡིས་དམངས་རྣམ་པའི་དགོས་མཁོ་དང་ཡིད་རྟོན་ལ་ཤུགས་རྐྱེན་ངན་པ་ཐེབས་སྲིད་པ་ཉེན་བརྡ་བརྒྱབ་འདུག། རྒྱ་ནག་གཞུང་འབྲེལ་བསྡོམས་རྩིས་ལྟར་ན་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་རྒྱ་ནག་གི་དཔལ་འབྱོར་འཕེལ་ཚད་དེ་བརྒྱ་ཆ་ལྔ་གྲངས་ཆུང་གཉིས་ཡིན་ཞིང་འཕེལ་ཚད་དེ་བརྒྱ་ཆ་ལྔ་གི་དམིགས་ཚད་ལས་བརྒལ་ཡོད་པ་རེད། ཕྱི་ཚོང་ནི་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་ཀྱི་སྒུལ་ཤུགས་ཡིན་མོད། རྒྱ་ནག་དང་ནུབ་ཕྱོགས་རྒྱལ་ཁབ་བར་འགལ་ཟླ་ཇེ་ཆེ་དང་གོ་ལ་ཧྲིལ་བོར་དགོས་མཁོ་ཇེ་དལ་ལ་སོང་བའི་དབང་གིས་རྒྱ་ནག་གི་ཕྱི་ཚོང་ལོ་བདུན་གྱི་རྗེས་སུ་ཇེ་ཉུང་ལ་སོང་ཡོད་པ་རེད། འགྲོ་ལུགས་ལྟར་ན་ད་ལོའི་སྤྱི་ཟླ་གསུམ་པར་རྒྱ་ནག་གཞུང་གིས་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་དཔལ་འབྱོར་འཕེལ་རྒྱས་ཀྱི་དམིགས་ཚད་གསལ་བསྒྲགས་བྱ་རྒྱུ་ཡིན་པ་རེད།

སྤྱི་ཟླ་གཉིས་པ་གི་ཚེས་པ་གཉིས་གི་ཉི་མ་བཞུགས་སྒར་དུ་གསར་འགོད་གསལ་བསྒྲགས་ཞིག་སྤེལ་ཏེ། རིང་མིན་སྤྱི་ཟླ་གཉིས་པ་གི་ཚེས་པ་བཅུ་བདུན་ནས་བཟུང་སྟེ་རྒྱ་གར་དང་བལ་པོའི་ནང་གི་བོད་མི་བཙན་བྱོལ་བ་གི་ཁྱིམ་ཐོ་ཞིབ་བཤེར་གནང་རྒྱུ་ཡིན་པ་དང། ཁྱིམ་ཐོ་ཞིབ་བཤེར་འདི་ནི་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་བཞི་མཉམ་རུབ་ཀྱིས། འདས་པའི་ལོ་དྲུག་ཅུ་གི་ནང་ཐེངས་མ་དང་པོར་ཁྱིམ་ཐོ་ཞིབ་བཤེར་གནང་བ་ཐོག་མ་དེ་ཡིན་པ་དང། དེའི་ནང་རྒྱ་གར་དང་བལ་པོའི་ནང་གི་བོད་མི་ཚང་མ་འཛུལ་ཞུགས་གནང་རོགས་ཀྱི་འབོད་སྐུལ་དང་འབྲེལ། ལས་གཞི་འདི་ནི་ལོ་འདི་ག་ཙམ་མིན་པར་འབྱུང་འགྱུར་གྱི་ལོ་བཅུ་ལ་བསམ་བློ་བཏང་སྟེ་འཆར་གཞི་སྒྲིག་གི་ཡོད་པ་སོགས། ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ནས་འབོད་སྐུལ་གནང་གི་འདུག། ཨ་ནེ། བལ་ཡུལ་དང་རྒྱ་གར་ནང་ལ་ཡོད་པའི་བོད་མི་ཡོངས་སུ་རྫོགས་པ་ཨ་ནེ་འདིའི་ནང་ལོགས་ལ་ཡང་མཉམ་ཞུགས་གནང་རོགས་གནང། ང་ཚོའི་འདིའི་ལས་གཞི་འདི་ལོ་འདི་གཅིག་དང་ལོ་རྗེས་མ་གཅིག་པོ་ཆེད་དུ་མ་ཡིན་པའི་ཡོང་འགྱུར་གྱི་ལོ་བཅུ་གྱི་ནང་ལོགས་ལ་བསམ་བློ་བཏང་ཅིང་འཆར་གཞི་སྒྲིག་གི་ཡོད་དུས་འདིའི་ནང་ལོགས་ལ་ཡང་བོད་མི་ཚང་མ་མཉམ་ཞུགས་གནང་རོགས་གནང་ཞེས་བརྗོད་ནས་ང་ཚོས་འབོད་སྐུལ་ཞུ་ཡག་དང་ངོ་སྤྲོད་ཞུ་ཡག་ཐུགས་སུ་ཡིན་ཞེས་བརྗོད་ཡིན། ཁྱིམ་ཐོ་གྲངས་བཤེར་འདི་ནི་སྤྱི་ཟླ་གཉིས་པ་གི་ཚེས་བཅུ་བདུན་དང་བཅོ་བརྒྱད་ནས་གྲངས་བཤེར་བ་ཚོར་གཟབ་སྦྱོང་འགོ་འཛུགས་དང་བསྟུན། གཞིས་ཆགས་སོ་སོ་གི་ནང་ཁྱིམ་ཐོ་གྲངས་བཤེར་བ་རྣམས་ཕེབས་ནས་སྤྱི་ཟླ་གསུམ་པ་གི་ཟླ་མཇུག་གི་བར་སྒོ་ཕྱེ་ངེས་དང། མཇུག་ཏུ་དྲ་ལམ་བརྒྱུད་ནས་དབྱེ་ཞིབ་དང་སློབ་སྟོན་གནང་བ་གི་མུར། ཕྱོགས་བསྡོམས་ཀྱིས་ལྟེ་བའི་གྲངས་ཐོ་བསྡུ་རུབ་ཀྱི་དྲ་ངོས་སུ་སླེབས་ཡོང་གི་ཡོད་སྐོར་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ནས་འགྲེལ་བརྗོད་གནང་གི་འདུག། གང་ལྟར་སྤྱི་ཟླ་གསུམ་པའི་གི་ཟླ་མཇུག་བར་དུ་སྒོ་ཕྱེ་འདུག་རེད།

ད Data Analyst ཞེས་དེ་གིན་ཉི་མ་ཉི་མ། ཀྱེ་ད་ཕ་གི་ནས་གྲངས་སྡུད་གུ་སྡུད་གུ་སྐབས་ལ་དེས་ཁྱེད་ལས་ཀའི་སུ་གིས་ནོར་སོང་སུ་གིས་ནོར་མ་སོང་ལབ་ནས་ད་དེ་ནས་ལྟ་བསྡད་གི་ཡོད་རེད། ལྟ་བསྡད་དུས་སྐབས་ལ་སྐབས་ཐོག་སྐབས་ཐོག Enumerator དེ་འདྲས་བྱེད་གི་ཁྱེད་རང་གྲངས་ཁྱིམ་ཐོ་གྲངས་བཤེར་བྱེད་མཁན་དེ་འདྲས་བྱེད་གི་ནོར་ད་འདི་བྱེད་སྟངས་འདུག་མར་ལྟ་བཤེར་བྱས་ནས་ཡང་སྐབས་ཐོག་མ་སློབ་སྟོན་གནང་གི་ཡོད་རེད། དེ་ཚང་མ་སྡུད་བྱས་ནས་རུག་རུག་ཅིག་ཟེར་དུས་ཨ་ནི་ཚང་མ་རྩ་བ་ད server གཅིག་གི་ནང་ལོགས་ལ་ང་ཚོ TCRC server ནང་ལོགས་ལ་སླེབས་ཡོང་གི་རེད། སླེབས་དུས་སྐབས་ལ་ད་དེ་མཇུག་བསྒྲིལ་བ་རེད། ཡང་གསར་འགོད་གསར་བསྒྲགས་དེར་ཆོས་རིག་དྲུང་ཆེ་འཆི་མེད་ཚེ་དབྱངས་ལགས་ནས་ཀྱང། ཁྱིམ་ཐོ་གྲངས་བཤེར་དེ་གལ་ཆེན་ཆགས་དོན་ནི་ད་ལྟ་ང་ཚོས་ལས་ཀ་ག་རེ་བྱས་ཀྱང། སྐབས་མཚམས་ལ་འབྲེལ་བ་བྱས་ནས་གྲངས་ཀ་གནང་རོགས་ཞེས་ལབ་བསྡད་པ་ཡིན་ན། རྒྱུན་རིང་བོར་ང་ཚོ་ཚང་མ་རྗེས་ལུས་ཐེབས་པ་གི་གནས་སྟངས་ཆགས་ཡོང་གི་ཡོད་པས། དེ་ལས་ཁྱིམ་ཐོ་ཞིབ་བཤེར་གྱི་ལས་འཆར་འདི་བརྒྱུད་ནས་ང་ཚོར་གྲངས་ཐོ་དེ་གནང་ཐུབ་པ་ཡིན་ན། མ་འོངས་པར་ལྷན་ཁང་བཞི་གི་ལས་ཀ་ཚགས་ཚུད་དང་ཕུགས་རྒྱང་རིང་བོ་གི་ལས་འཆར་སྒྲིག་རྒྱུ་ལ་ཕན་ཆ་ཡོད་པ་འགྲེལ་བརྗོད་གནང་གི་འདུག། ཨ་ནེ་ང་ཚོ་ལ་ད་གྲངས་ཐོ་ག་རེ་ཡིན་པ་དེ་གཅིག་གནང་ཐུབ་པ་ཡིན་ན། མ་འོངས་པ་ལ་ད་ང་ཚོ་དེ་ནས་ལྷན་ཁང་བཞི་གི་ལས་ཀར་སྤྲད་རྩིས་བྱས་པ་ཡིན། འདིའི་ཐོག་ལ། ལས་ཀ་འདི་ཚགས་ཚུད་པོ་བྱས་ཕུགས་རྒྱང་རིང་བོ་གི

སྤྱི་ལོ་ཉིས་སྟོང་ཉེར་གཉིས་ལོ་གི་ཟླ་བ་ལྔ་བ་གི་ནང་བོད་མིའི་སྒྲིག་འཛུགས་ཀྱི་སྤྱི་ཚོགས་ཞབས་ཞུ་གི་ལྷན་ཁང་ཁག་བཞིའི་དྲུང་ཆེ་རྣམ་པའི་ཚོགས་འདུ་གི་ཐོག་གོ་བསྡུར་གྱི་ནང། ཁྱིམ་ཐོ་གྲངས་བཤེར་བྱས་ན་གནས་སྟངས་གསལ་བོ་ཧ་གོ་ཐུབ་པ་དང། སྤྱི་ཚོགས་ཞབས་ཞུ་གི་ལས་དོན་ཁག་ཚད་ལྡན་ཚགས་ཚུད་ཡོང་བ་ནི། འདས་པའི་སྤྱི་ལོ་ཉིས་སྟོང་བཅུ་བདུན་ནས་ཉེར་གཉིས་ཀྱི་བར་འཕྲོད་བསྟེན་ལས་ཁུངས་ནས་ཁྱིམ་ཐོ་ཞིབ་བཤེར་ཐེངས་མ་གཉིས་གནང་སྟེ། འཕྲོད་བསྟེན་གྱི་འཆར་གཞི་བཏང་བ་རྣམས་ཚགས་ཚུད་དང་དོན་ལྡན། གྲངས་ཚད་ཏག་ཏག་འགྲིག་པ་སོགས་བྱུང་བར་མིག་དཔེ་བལྟས་ཏེ། ལྷན་ཁང་ཁག་བཞི་ནས་ཁྱིམ་ཐོ་བསྡུ་རུབ་ཀྱི་ཆེད་དུ་སྤྱི་ལོ་ཉིས་སྟོང་ཉེར་གཉིས་ཀྱི་ལོ་ནས་འགྲོ་གྲོན་ཐབས་འཚོལ་དང་ཆེད་ལས་པ་བཙལ་འཚོལ་སོགས་འགོ་འཛུགས་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེས་ཡིན། གསན་པ་པོ་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་གིས་ཞིན་ཅང་དུ་ཡུ་གུར་བའི་ཐོག་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་ཐབས་སུ་དམིགས་ནས་ཆོས་ལུགས་དང་འབྲེལ་བའི་འདུ་འཛོམས་བྱེད་སར་དམ་དྲག་བྱེད་བཞིན་པའི་སྐོར་བོད་རྒྱ་གིས་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང།
རྒྱ་ནག་གཞུང་གིས་ཞིན་ཅང་ངམ་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་བ་གི་ཆོས་དད་རང་དབང་ལ་དམ་དྲག་བྱས་པ་དང་བསྟུན་ནས་ཡུ་གུར་བ་གི་ཆོས་ལུགས་དང་ཆོས་ཕྱོགས་ཀྱི་བྱེད་སྒོ་ཡོད་དོ་ཅོག་རྒྱ་ནག་ཅན་དུ་བསྒྱུར་ཐབས་སུ་དམིགས་ཡོད་པ་ཞིག། རྒྱ་ནག་ནང་གི་འགྲོ་བ་མི་གི་ཐོབ་ཐང་ལྟ་ཞིབ་ཚོགས་པ་གི་ངོས་འཛིན་དང་སྦྲགས། རྒྱ་གཞུང་གི་བྱ་སྤྱོད་དེ་ལ་སྐྱོན་བརྗོད་བྱས་ཡོད་ལུགས་གསལ་སྟོན་བྱས་འདུག་པར་བརྟེན། ཨེ་ཤེ་ཡ་གི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁྱབ་ཁོངས་ཀྱི་རྒྱ་ནག་སྡེ་ཚན་གྱི་བར་བརྒལ་འགན་འཛིན་ལྕམ། མ་ཡ་ཝང་ལགས་སུ། གོང་གི་གནས་ཚུལ་དེའི་ཐད་ལ་ཁ་པར་བརྒྱུད་ནས་བཀའ་འདྲི་བྱས་པར་ཁོང་མོ་གིས་གསུངས་ན། རྒྱ་ནག་གཞུང་གིས་ཆོས་ལུགས་ཀྱི་སྐོར་གྱི་སྒྲིག་སྲོལ་ཁག་ལ་བསྐྱར་བཅོས་བྱས་ནས་ཤིན་ཅང་དུ།

དད་མོས་བྱེད་མཁན་ཡུ་གུར་བ་གི་མི་གྲངས་འབོར་ཆེན་ཟིག་ཡོད་པ་དེ་ཚོ་ལ་དམིགས་ནས་ཞི་ཅིན་ཕིང་གི་སྐད་ཆར་གསལ་བའི་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་དགོས་པའི་བསམ་ཚུལ་ཤུགས་ཆེར་མངོན་ཡོད་ཅེས་དང། དེ་བཞིན་དུ། ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་རྒྱུ་གི་དམིགས་འབེན་དང་ཁ་ཕྱོགས་གཙོ་བོ་དེ་ཡང་ཆོས་ལ་དད་པ་བྱེད་ས་གི་ལྷ་ཁང་རེད། ཡང་ན་ཆོས་ལུགས་དང་འབྲེལ་བའི་འདུ་འཛོམས་གང་རུང་ལ་དམར་ཤོག་ཚོགས་པ་གི་ལྟ་གྲུབ་ཤུགས་ཆེར་དར་སྤེལ་གཏོང་རྒྱུ་དེ་ཡིན་ཞེས kumu ga songjira.
These revisions um, synthesize um, uh, religion in a way that uh, primarily focus on um, places of worship as well as ensuring that religions promote the Chinese Communist Party's ideology. um, they require that uh, places of worship, uh, in terms of appearance, གང་ལྟར་ཆོས་ལུགས་དང་འབྲེལ་བའི་བྱེད་སྒོ་གང་འདྲ་ཞིག་ཚུད་ཀྱང་དང་ཐོག་གོང་རིམ་གྱི་ཆོག་མཆན་ཐོབ་དགོས་པ་དང། དེ་འདྲ་གི་གནས་སྟངས་ཀྱི་འོག་ཏུ་ཆོས་ལུགས་ཀྱི་བྱེད་སྒོ་སྤེལ་སར་དམར་ཤོག་གི་ལྟ་བ་རྒྱུན་འཁྱོངས་དང་དར་སྤེལ་བྱེད་དགོས་པ་བཅས། མདོར་ན། ཡུ་གུར་བ་གི་དད་མོས་བྱེད་ས་གི་ཨི་སི་ལམ་གྱི་ཆོས་ལུགས་འདི་བཞིན་རྒྱ་ནག་ཅན་དུ་བསྒྱུར་རྒྱུ་ནི་གཙོ་འཛིན་ཞི་ཅིན་ཕིང་གིས་བཅངས་པའི་དམིགས་ཡུལ་དེ་ཡིན་པ་འགྲེལ་བརྗོད་གནང་གི་འདུག So the revisions, in many ways, kind of brought um, the the 2000 the old version of religious um, regulations to date and reflect many of the priorities of the Chinese government's campaign in Xinjiang, which amounts to, um, which are multifaceted and um, the, and involves

རྒྱ་ནག་གི། དྲག་གནོན་སྲིད་བྱུས་འགའ་རེ་མངོན་པར་མཚོན་གྱི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག་གོང་གི་གནས་ཚུལ་འདི་དང་འབྲེལ་ཏེ་ཉིན་ཤས་གི་གོང་བོད་ཀྱི་ས་ཁུལ་གང་སར་ཆོས་ལུགས་དང་འབྲེལ་བའི་ཚོགས་འདུ་ཞིག་གི་སྐབས་དང་བསྟུན་ནས་རྒྱ་ནག་སྲིད་གྲོས་གི་ས་གནས་ཀྱི་འཐུས་ཚབ་བོད་པ་གི་དགེ་འདུན་པ་ཞིག་གིས་རྒྱ་ནག་གིས་བོད་ཐོག་འཛིན་པའི་ཆོས་ལུགས་སྲིད་བྱུས་གི་སྐོར་གླེང་བ་སྐད་འཕྲིན་དུ་བརྒྱུད་བསྐུར་བྱས་ཡོད་པས་ན།

ཨ་རིའི་ཞུ་གཏུག་ཁྲིམས་ཁང་ཞིག་གིས་ཨ་རིའི་ཕྷི་ལོ་རེ་དྲ་མངའ་སྡེ་གཞུང་གིས་རྒྱ་ནག་གི་མི་སེར་གྱིས་མངའ་སྡེ་དེའི་ནང་ས་ཞིང་དང་ཁང་པ་ཉོ་རྒྱུ་བཀག་སྡོམ་བྱས་པའི་ཁྲིམས་ལུགས་དེ་རྩིས་མེད་ལ་བཏང་འདུག་ཨ་རིའི་ཕྷི་ལོ་རེ་དྲ་མངའ་སྡེ་གཞུང་གིས་རྒྱ་ནག་གི་མི་སེར་གྱིས་མངའ་སྡེ་དེའི་ནང་ས་ཁང་ཉོ་རྒྱུར་བཀག་སྡོམ་གྱི་ཁྲིམས་གཏན་འབེབས་བྱེད་བཞིན་པའི་སྒང་ལ་རྒྱ་ནག་གི་མི་སེར་གཉིས་ཀྱིས་ཁང་པ་ཉོ་བཞིན་ཡོད་པ་དང་གསར་བྱུང་གི་ཁྲིམས་ལྟར་རྒྱ་ནག་གི་མི་སེར་གྱིས་ཕྷི་ལོ་རེ་དྲ་ནས་ཁང་པ་ཉོ་རྒྱུ་བཀག་སྡོམ་བྱས་འདུག་ན་ཡང་ཨ་རིའི་ཁྲིམས་ཁང་ཞིག་གིས་ཁྲིམས་ལུགས་དེ་བཀག་ནས་རྒྱ་ནག་གི་མི་སེར་ལ་ཁྲིམས་ཁ་ནས་རྒྱལ་ཁ་ཐོབ་འདུག་ལོ་སྔོན་མའི་ཟླ་བརྒྱད་པའི་ནང་ཨ་རིའི་ཧྥི་ལོ་རེ་ཏྲ་མངའ་སྡེའི་ཁྲིམས་ཁང་གིས་ཁྲིམས་ལུགས་དེ་བཀག་མེད་སྟབས་གྱོད་པ་ཡིས་གོང་གཏུག་བྱས་ཡོད་པ་དང་ཨ་ཏི་ལན་ཏྲ་རུ་ཡོད་པའི་སྐོར་སྐྱོད་ཁྲིམས་ཁང་ཨང་བཅུ་གཅིག་པས་རྒྱ་ནག་གི་མི་སེར་དེ་གཉིས་ལ་ཁྲིམས་ལུགས་དེ་ལག་བསྟར་བྱེད་རྒྱུ་བཀག་ཡོད་པ་རེད་དེ་བཞིན་དུ་ཨ་རིའི་ཏེག་གི་སི་སི་དང་ལོ་ཟི་ཨན་ན་ཨ་ལ་བྷ་མ་སོགས་སྤྱི་མཐུན་ཚོགས་པའི་མངའ་སྡེ་ཁག་གིས་རྒྱ་ནག་གི་མི་སེར་གྱིས་མངའ་སྡེ་དེ་དག་ཏུ་ཁང་པ་ཉོ་རྒྱུ་བཀག་སྡོམ་བྱེད་འཆར་ཡོད་པ་རེད། རྒྱ་ནག་ཕྱི་འབྲེལ་ལྷན་ཁང་གིས་ཁྲིམས་དེ་དག་གིས་ཁྲོམ་རའི་འགྲོ་ལུགས་དང་རྒྱལ་སྤྱིའི་ཉོ་ཚོང་གི་སྒྲིག་གཞིར་རྒྱབ་འགལ་བྱས་ལུགས་སྐྱོན་བརྗོད་བྱས་འདུག་གྱོད་པའི་འཐུས་ཚབ་ཀྱི་གྲས་ཨེ་ཤེ་ཡའི་རིགས་རྒྱུད་ཨ་རི་བའི་ཁྲིམས་ལུགས་རྩོད་སྲུང་དང་སློབ་གསོ་ཐེབས་རྩ་ཁང་གི་ཁྲིམས་ལུགས་ལྟ་སྐུལ་བ་སྦེ་ཐ་ནི་ལི་ཡིས་ཨ་རིའི་ཧྥི་ལོ་རེ་ཏྲ་མངའ་སྡེས་རྒྱ་ནག་གི་མི་སེར་དམིགས་འབེན་ལ་བཟུང་བ་དེ་ཨ་རིའི་རྩ་ཁྲིམས་དང་འགལ་ཡོད་ལུགས་བཤད་ཡོད་ཀི། ཨ་རིའི་ཧྥི་ལོ་རེ་ཏྲ་མངའ་སྡེའི་ཁྲིམས་ལུགས་གསར་བ་དེས་རྒྱ་ནག་དང་གནས་སྡོད་བྱེད་པ་ཨ་རིའི་མི་སེར་མིན་པ་ཡང་ན་ཨ་རི་གཏན་སྡོད་ལག་འཁྱེར་ཅན་ཚོས་མངའ་སྡེ་དེའི་ནང་ས་ཆ་དང་ཁང་པ་སོགས་ཉོ་མི་ཆོག་པ་གཏན་འབེབས་བྱས་ཡོད་པ་རེད། དེ་མིན་ཁུ་པཱ་དང་ཝེ་ནེ་ཟོ་ལ། སི་རི་ཡ། ཨི་རན།

ཨ་རིའི་ཐེ་ཁི་སེ་སི་དང་ནེ་བྷ་ཌ། ཁ་ལི་ཧྥོར་ཉི་ཡ། ཝ་ཤིང་ཏོན་སོགས་མངའ་སྡེར་སོང་ཡོད་པ་རེད། ད་རེས་ཀྱི་སྐོར་སྐྱོད་དེ་བཞིན་རྒྱལ་ཁབ་གཉིས་ཀྱི་མི་དམངས་དབར་གྱི་མཛའ་བརྩེའི་འབྲེལ་ལམ་ཇེ་ཟབ་ལ་བཏང་ནས་མཛའ་བརྩེའི་གྲོང་ཁྱེར་དབར་མཉམ་ལས་བྱེད་རྒྱུར་སྐུལ་འདེབས་བྱེད་རྒྱུ་མ་ཟད། འདུ་འཛོམས་རིགས་དམངས་ཁྲོད་དང་རྒྱལ་ཁབ་ཀྱི་རིམ་པའི་མིན་གྱི་ཚོགས་སྡེའི་དབར་སྤེལ་ཡོད་པ་རེད། ལོ་སྔོན་མར་ཨ་རིའི་སྲིད་འཛིན་ཇོ་པཱ་ཏེན་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་གཉིས་ཨ་རིའི་ནུབ་རྒྱུད་མངའ་སྡེ་ཁ་ལི་ཧྥོ་ནི་ཡ་རུ་མཇལ་མོལ་གནང་ནས་རྒྱལ་ཁབ་གཉིས་བར་སློབ་གསོ་དང་སློབ་མ་ན་གཞོན་རིག་གཞུང་ལུས་རྩལ་ཚོང་ལས་སོགས་བརྗེ་རེས་བྱ་རྒྱུར་མོས་མཐུན་བྱུང་ཡོད་པ་རེད། དབུ་ཁྲིད་གཉིས་ཀྱི་མཇལ་མོལ་གྱི་རྗེས་སྲིད་གཞུང་གི་དཔོན་རིགས་དབར་དང་ཁྲིམས་འཛིན་ལས་ཁང་དམག་དཔོན་དབར་འབྲེལ་བ་བྱུང་ཡོད་པ་དང་རྒྱ་ནག་པེ་ཅིང་གིས་དམངས་ཁྲོད་དང་ས་གནས་གཞུང་བར་འབྲེལ་བ་འཛུགས་རྒྱུར་གཙིགས་འཛིན་བྱེད་བཞིན་པ་རེད།

ཧོང་ཀོང་ཨེ་ཤི་ཡའི་གཟུགས་མཐོང་བརྙན་པར་ཐོག་ནས་གློག་ཀླད་ཀྱི་རྐང་རྩེད་སྤོ་ལོའི་ཨེ་ཤི་ཡའི་རྩེད་འགྲན་ནས་ཕྱིར་འཐེན་བྱས་ཡོད་པ་དེ་ནི་རྩེད་འགྲན་དེའི་ནང་རྒྱ་ནག་ཅེས་པའི་ཡིག་འབྲུ་གཞུང་འབྲེལ་ཐོག་ནས་མཐོང་རྒྱུ་མེད་པར་བརྟེན་ནས་ཡིན་པའི་སྐོར་གནས་ཚུལ་ཐོན་ཡོད་སྐད། དེ་ཡང་ཨེ་ཕི་གསར་ལས་ཁང་གིས་ཚེས་གཉིས་ཉིན་སྤེལ་བའི་གནས་ཚུལ་ནང་ཧོང་ཀོང་དེ་བཞིན་རྒྱ་ནག་གི་དམིགས་བསལ་སྲིད་འཛིན་ས་ཁུལ་ཞིག་ཡིན་པའི་ཆ་ནས་རྒྱུན་ལྡན་ཨོ་ལིན་ཕི་ཀི་སོགས་རྒྱལ་སྤྱིའི་ལུས་རྩལ་རྩེད་འགྲན་ཁག་ཏུ་རྒྱ་ནག་དང་ལོགས་སུ་མཉམ་ཞུགས་བྱེད་ཀྱི་ཡོད་པ་དང་ཡིན་ན་ཡང་ཧོང་ཀོང་དེ་བཞིན་དམིགས་བསལ་གྱི་གནས་བབ་གསལ་སྟོན་ཡོང་ཆེད་རྩེད་འགྲན་མཐུན་ཚོགས་ཀྱིས་གཞུང་འབྲེལ་གྱི་ཐོ་གཞུང་ནང་ཧོང་ཀོང་གི་མིང་གི་མདུན་དུ་རྒྱ་ནག་ཅེས་པ་འཇོག་གི་ཡོད་ལ། གསན་མཁན་རྣམ་པ་ཚོ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་ནང་དུ་ལོ་གཉིས་ཀྱི་སྔོན་ལ་རྒྱ་ནག་ནང་ལྕགས་ཐག་གིས་བཏགས་པའི་བུད་མེད་དེའི་དོན་རྐྱེན་ལ་དྲན་གསོའི་ཆེད་ཨ་རིའི་ནང་ལས་འགུལ་ཁག་ཅིག་སྤེལ་ཡོད་པའི་སྐོར་དང་འབྲེལ་བའི་གནས་ཚུལ་ཁག་རྡོ་རྗེ་མཚོས་ཕྱོགས་བསྒྲིགས་ཞུས་པར་གསན་རོགས་གནང། བརྩེ་བའི་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་རྡོ་རྗེ་མཚོ་ཡིན། ལོ་གཉིས་ཀྱི་སྔོན་ལ་རྒྱ་ནག་ནང་བུད་མེད་ཅིག་གི་སྐེ་ལ་ལྕགས་ཐག་བརྒྱབ་ནས་ཁང་ཆག་ཅིག་ནང་བཏགས་ཡོད་པའི་གནས་ཚུལ་དེ་ཡོངས་གྲགས་ཆགས་པ་དེ་དྲན་གསོའི་ཆེད་དུ་ཨ་རིའི་ནང་ལས་འགུལ་ཁག་ཅིག་སྤེལ་ཡོད་པ་རེད། ཉིས་སྟོང་ཉེར་གཉིས་ལོའི་ཕྱི་ཟླ་དང་པོའི་ཚེས་ཉེར་བདུན་ཉིན་རྒྱ་ནག་གི་ཅང་སུའུ་ཞིང་ཆེན་ཞུས་ཀྲོའུ་ས་གནས་སུ་བུད་མེད་ཞའོ་ཧྭ་མེ་ཁྲིམས་འགལ་ཉེས་ཅན་པས་ལྐོག་ཚོང་བྱས་རྗེས་ཉོ་མཁན་ཁྱིམ་ཚང་དེས་ལོ་མང་རིང་མནར་གཅོད་བཏང་བ་དང་ཁང་ཆག་ཅིག་ནང་ཁོ་མོའི་སྐེ་ལ་ལྕགས་ཐག་བསྐོན་ནས་བཏགས་ཏེ་བཀག་ཉར་བྱས་ཡོད་པའི་གནས་ཚུལ་ཕྱིར་གྱར་ཕྱིན་ཡོད་པ་དང་གནས་ཚུལ་དེ་ཡོངས་གྲགས་ཆགས་ནས་ལོ་གཉིས་འཁོར་བའི་དུས་སྐབས་དང་བསྟུན་ནས་ཨ་མི་རི་ཀའི་ཁཱ་ལི་ཧྥོར་ཉི་ཡའི་སློབ་གྲྭ་ཆེན་མོའི་སློབ་མ་རྒྱ་ནག་ནས་ཡོང་བའི་ཝང་ཧན་ནེའུ་ཡོག་གྲོང་ཁྱེར་དུ་སླེབས་ནས་དུས་རབས་ཐང་ཆེན་དུ་ཕྱི་ཟླ་དང་པོའི་ཚེས་ཉེར་དྲུག་ནས་འགོ་བཙུགས་ཏེ་ཕྱི་ཟླ་གཉིས་པའི་ཚེས་གཅིག་བར་ཁོས་བདུན་ཕྲག་གཅིག་རིང་ཟས་བཅད་ཀྱི་ལས་འགུལ་སྤེལ་བཞིན་བསྒྲགས་ཡིག་འགྲེམས་པ་སོགས་བྱས་ཏེ་མི་རྣམས་ལ་རྒྱ་ནག་ནང་བྱུང་བའི་ལྕགས་ཐག་གིས་བཏགས་པའི་བུད་མེད་དེའི་དོན་རྐྱེན་དེ་བརྗེད་མི་རུང་བའི་དྲན་སྐུལ་གྱི་ལས་འགུལ་སྤེལ་ཡོད་པ་རེད། ཝང་ཧན་གྱིས་ཟས་བཅད་ཀྱི་ལས་འགུལ་འདི་ནི་སྔར་ལས་ལྷག་པའི་མི་མང་པོ་ཞིག་གིས་དོན་རྐྱེན་དེའི་སྐོར་ཤེས་རྟོགས་ཡོང་ཆེད་ཡིན་ཞེས་བཤད་ཡོད་པ་རེད། 绝食的作用并不是有一个抗争对象 而仅仅是能够让更多人能知道། ཡང་ཨ་རིའི་ལོས་ཨན་ཇི་ལི་སི་རུ་ཡོད་པའི།

འོན་ཀྱང་རྒྱ་ནག་གཞུང་གིས་ཏུང་ཀྲི་མིན་ལ་བཙོན་འཇུག་ཁྲིམས་ཆད་ལོ་དགུ་ཙམ་མ་གཏོགས་ཁྲིམས་ཐག་བཅད་མེད་པ་དེས་རྒྱ་ནག་གི་ཁྲིམས་འཛིན་ལམ་ལུགས་དྲང་བདེན་མིན་པ་མཚོན་ཡོད་ལ། རྒྱ་ནག་གུང་ཁྲན་གཞུང་གིས་བཙན་གཡེམ་དང་བུད་མེད་བཙན་དབང་གིས་བཀག་ཉར་བྱེད་མཁན་ཁྲིམས་འགལ་ནག་ཉེས་ཅན་འགེབས་ཐབས་བྱས་ཡོད། རྒྱ་ནག་གཞུང་གིས་དེ་ལྟར་བྱེད་དགོས་དོན་ནི་དོན་རྐྱེན་དེ་རིགས་ཕྱི་གྱར་འགྲོ་རྒྱུར་ཞེད་སྣང་བྱས་པ་རེད།

ཉིས་སྟོང་ཉེར་གཉིས་ལོའི་ཕྱི་ཟླ་དང་པོའི་ཚེས་ཉེར་བདུན་ཉིན་ཞུས་ཀྲོའུ་ས་གནས་སུ་བུད་མེད་ཅིག་སྐེ་ལ་ལྕགས་ཐག་བརྒྱབ་ནས་ཁྱིམ་ཚང་ཞིག་གི་སྡོད་ཁང་གི་ཕྱི་ལོགས་སུ་ཁང་ཆག་ཅིག་གི་ནང་དུ་བཏགས་ནས་བཀག་ཉར་བྱས་ཡོད་པའི་གནས་ཚུལ་དེ་བརྙན་པར་དང་བཅས་པའི་གནས་ཚུལ་སྤྱི་ཚོགས་དྲ་ལམ་ཁག་ཏུ་ས་ཁྱབ་རྡོ་ཁྱབ་སྒོས་ཡོངས་བསྒྲགས་བྱས་ཡོད་པ་དང།

ས་གནས་གཞུང་གིས་ཀྱང་མ་རིག་མ་ཤེས་མདོག་བྱས་ནས་བསྡད་པ་མ་ཟད་ད་དུང་དངོས་ཡོད་གནས་ཚུལ་སྦ་གསང་བྱེད་ཐབས་བྱས་པའི་གནས་སྟངས་དག་ཡིན་འདུག་ན་ནིང་ཕྱི་ཟླ་བཞི་པའི་ནང་ཞུས་ཀྲུའུ་མི་དམངས་འབྲིང་རིམ་ཁྲིམས་ཁང་གིས་བུ་ཕྲུག་བརྒྱད་སྐྱེས་པའི་བུད་མེད་ཞོ་ཧྥ་མའི་ལྕགས་ཐག་གིས་བཏགས་ཏེ་ལོ་མང་རིང་མནར་གཅོད་ཕོག་པའི་གྱོད་དོན་དེར་ཁྲིམས་ཐག་བཅད་དེ་ཞོ་ཧྥ་མའི་གི་ཁྱོ་ག་ཡིན་ཟེར་མཁན་ཏུང་ཀྲི་མིན་གྱིས་ཁྲིམས་འགལ་གྱི་མནར་གཅོད་བཏང་བའི་ནག་ཉེས་བསགས་པའི་ངོས་འཛིན་གྱིས་ལོ་དྲུག་རིང་བཙོན་འཇུག་ཁྲིམས་ཐག་བཅད་པ་དང་ཁྲིམས་འགལ་ཐོག་བཀག་ཉར་བྱས་པའི་ནག་ཉེས་ཐོག་ལོ་གསུམ་གྱི་བཙོན་འཇུག་ཁྲིམས་ཐག་བཅད་དེ་ཁྱོན་བསྡོམས་ལོ་དགུའི་རིང་བཙོན་འཇུག་གི་ཁྲིམས་ཐག་བཅད་པ་རེད། སྐབས་དེར་སྤྱི་ཚོགས་དྲ་ལམ་ཁག་ཏུ་མི་རྣམས་ཀྱིས་ཁྲིམས་ཆད་ཡང་དྲགས་པའི་བསམ་འཆར་འདོན་མཁན་མང་པོ་བྱུང་ཡོད་པ་དང་མི་ལ་ལས་ལོ་དགུའི་ཁྲིམས་ཆད་དེ་ནི་མི་ལྐོག་ཚོང་གི་ནག་ཉེས་ཐོག་ད་དུང་མནར་གཅོད་བཏང་བའི་ནག་ཉེས་དང་ཁྲིམས་འགལ་བཀག་ཉར་བྱས་པ་བཅས་ཀྱི་ཉེས་ཆད་དེ་ཁོ་མོས་བུ་ཕྲུག་བརྒྱད་སྐྱེས་པའི་དུས་ཡུན་ལས་ཀྱང་ཉུང་ཞེས་སོགས་ཀྱི་སྐྱོན་བརྗོད་བྱས་ཡོད་པ་རེད། གང་ལྟར་དུས་རབས་ཉེར་གཅིག་པའི་དུས་འདིར་རྒྱ་ནག་ནང་བུ་ཕྲུག་བརྒྱད་ཀྱི་ཨ་མ་དེ་ལྕགས་ཐག་གིས་བཏགས་པའི་བརྙན་དང་བཅས་པའི་གནས་ཚུལ་ཐོན་པའི་ཐོག་འཛམ་གླིང་སྟེང་མི་རྣམས་ཧ་ལས་དགོས་བྱུང་ཡོད་པ་དང་གྱོད་དོན་དེ་སྤྱི་ཚོགས་དྲ་ལམ་དུ་ཁྱབ་སྤེལ་ཤུགས་ཆེར་བྱུང་ཡོད་སྟབས་རྒྱ་ནག་གཞུང་ཕྱོགས་ནས་དེར་གཡོལ་ཐབས་མེད་པར་གྱུར་ནས་གྱོད་དོན་དེའི་འབྲེལ་ཡོད་ཉེས་ཅན་དག་ལ་ཁྲིམས་ཐག་བཅད་པ་ཞིག་ཡིན་ཡང་ཡ་ང་བའི་གནས་ཚུལ་དེའི་ཐོག་རྒྱ་ནག་ཕྱི་ནང་གཉིས་ནས་མི་མང་པོ་ཞིག་གིས་ཁྲིམས་ཆད་ཡང་དྲགས་པ་དང་ཁྲིམས་དཔྱོད་ཕྱི་གསལ་ནང་གསལ་མིན་པ་དྲང་བདེན་བྱུང་མེད་པ་སོགས་གླེང་བརྗོད་ཤུགས་ཆེར་བྱུང་ཡོད་པ་རེད། ཁྲིམས་ཁང་གིས་གྱོད་དོན་དེ་ཞིབ་དཔྱོད་བྱེད་སྐབས་ཁྱབ་བསྒྲགས་བྱས་པར་གཞིགས་ན་གཅིག་དགུ་དགུ་བཅུ་གོ་བརྒྱད་ལོའི་ལོ་མགོར་ལི་ཀྲུང་དང་སང་ཧའེ་ཉུའུ་གཉིས་ཀྱིས་ཡུན་ནན་ཞིང་ཆེན་ནས་ཞའོ་ཧྥ་མེ་ལ་མགོ་སྐོར་བཏང་སྟེ་ཅང་སུའུ་ཞིང་ཆེན་ཏུང་ཧའེ་རྫོང་དུ་ཁྲིད་དེ་ས་གནས་ཡུལ་མི་ཤུས་ཟེར་བ་ཞིག་ལ་རྒྱ་སྒོར་སྟོང་ལྔ་བྱས་ནས་བཙོངས་ཡོད་པ་དང་ཟླ་བ་ལྔ་གི་རྗེས་ཁོ་མོ་གར་སོང་ཆ་མེད་དུ་གྱུར་འདུག།

དེ་བས་ད་ཐེངས་ལོས་ཨན་ཇི་ལི་སི་ལྕགས་ཐག་གིས་བཏགས་པའི་བུད་མེད་ཀྱི་དོན་རྐྱེན་ཐོག་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་ནང་མཉམ་ཞུགས་བྱེད་མཁན་བུད་མེད་སྐོར་ཞིག་གིས། ང་ཚོ་ནི་ལྕགས་ཐག་གིས་བཏགས་པའི་བུད་མེད་དེ་ཡིན། ང་ཚོ་ནི་རྒྱ་ནག་གི་བུད་མེད་ཡིན་ཞེས་དང། ཡང་སྐད་གདངས་འདྲ་མིན་གྱི་ཐོག་ནས་འཛམ་གླིང་འདིར་ང་དགོས་ཀྱི་མི་འདུག་ཅེས་འབོད་ཚིག་བསྒྲགས་ཡོད་པ་རེད། རྒྱ་ནག་ནང་དུ་བོད་ཚུད་པའི་ཁྱིམ་མཚེས་རྒྱལ་ཁབ་ཁག་ནས་མི་ལྐོག་ཚོང་མཁན་ཚོས་ཁྲིམས་འགལ་གྱིས་བུད་མེད་རྣམས་མནའ་མར་བཙོང་བའི་གནས་ཚུལ་མང་པོ་ཞིག་ཐོན་བཞིན་པ་དང། བོད་པའི་བུད་མེད་དེ་དག་རེ་ཟུང་གིས་ཁོ་ཚོ་ཡང་དང་ཐོག་མནའ་མར་ཉོ་མཁན་ཁྱིམ་ཚང་དེ་དག་གིས་བུ་ཕྲུག་མ་སྐྱེས་སྔོན་ལ་ཁྱིམ་དུ་བཀག་ཉར་དང་མི་གཞན་ལ་ཐུག་འཕྲད་བྱེད་མ་བཅུག་པར་བཙོན་མ་ལྟ་བུའི་མི་ཚེ་སྐྱེལ་དགོས་བྱུང་ཡོད་པ་དང་བུད་མེད་ལ་ལ་ཕྱིར་བྲོས་ནས་འགྲོ་ཐབས་བྱས་རྐྱེན་གཅར་རྡུང་དྲག་པོ་བཏང་ཡོད་པ་སོགས་ཀྱི་གནས་ཚུལ་སྐོར་འབྲེལ་ཡོད་མི་སྣས་འགྲེལ་བརྗོད་བྱས་ཡོད། རྒྱ་ནག་གཞུང་གིས་ལོ་མང་རིང་བུ་ཕྲུག་གཅིག་གི་སྲིད་ཇུས་ནན་མོ་ལག་བསྟར་བྱས་འབྲས་སུ་ད་ལྟ་ཕོ་མོ་གྲངས་འབོར་དོ་མཉམ་མིན་པའི་དབང་གིས་སྐྱེས་པ་ཚོར་མནའ་མའམ་བུད་མེད་མི་རག་པའི་དཀའ་ངལ་གནས་སྟངས་ཛ་དྲག་ངང་གནས་ཡོད་སྟབས་ཁྲིམས་འགལ་སྒོས་མི་ལྐོག་ཚོང་བྱེད་མཁན་ཉེས་ཅན་ཚོས་བུད་མེད་ཁྲི་ཕྲག་མང་པོ་མནའ་མར་བཙོང་བའི་གནས་ཚུལ་བྱུང་དང་བྱུང་མུས་ཡིན་འདུག་གསན་མཁན་རྣམ་པ། ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་རྒྱང་སྲིང་བྱས་ཟིན་པ་ཡིན་ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས། རང་རྣམ་པ་ཚོ་ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཏོན་ན་ཡོད་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ལས་རིམ་རྒྱང་སྲིང་བྱས་ཚར་བ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་རིག་འཛིན་སྒྲོལ་མ་ལགས་དང་ལས་རིམ་འདི་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་ཕྲན་སྟག་ལྷ་རྒྱ་ཡིན། རྣམ་པ་ཚོས་ང་ཚོའི་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས།